བསྐྱར་བཅོས་བྱས་ནས་ཡར་རྒྱས་གཏང་འཆར་ཡོད་འདུག་ཨ་ལི་ར་མ་རི་ལགས་ནི་ནུང་ག་མུ་ར་དང་ཡོ་ར་ཡོ་ར་མི་རྒྱུད་ཅན་གྱི་ཐོ་རི་སི་ཏྲེད་མཚོ་གླིང་པའི་མི་རིགས་གཅིག་ཡིན་པ་དང་ཁོང་མོར་ཡུན་རིང་ནས་རང་ཉིད་ཀྱི་མི་རིགས་ཀྱི་རིག་གཞུང་སྐོར་གོ་རྟོགས་ལེགས་པོ་མེད་པ་ཡིན་འདུག་འོན་ཀྱང Fifty Words Project ཞེས་པ་སྟེ་ཚིག་ལྔ་བརྒྱའི་ལས་འཆར་ཞེས་པ་དེ་བེད་སྤྱོད་གནང་འགོ་ཚུགས་ནས་བཟུང་ཁོང་མོ་རང་ཉིད་ཀྱི་གདོད་མའི་མི་རྒྱུད་དང་སྙིང་ཉེ་བར་གྱུར་ཡོད་འདུག་ཁོང་མོས་གསུངས་དོན། ལས་འཆར་དེ་དྲ་ཐོག་ནས་སྟབས་བདེ་བོའི་ངང་བེད་སྤྱོད་བྱེད་ཐུབ་པ་དང་རིན་མེད་ཡིན་པས་ཕན་ཐོགས་ཆེན་པོ་འདུག་ངས་ཁྱིམ་དུ་སྡོད་ནས་སོ་སོའི་སྐད་རིགས་སྒྲ་དག་པོའི་ངང་རྒྱག་སྟངས་སྦྱང་ཐུབ་པས་སེམས་ལ་ཞི་བདེ་བག་ཕེབས་པ་ཡོང་གི་འདུག་ང་རང་སྤྱི་བཏང་ཆུང་དུས་ནས་ས་གནས་གཅིག་ནས་གཅིག་ལ་གནས་སྤོ་ཐེངས་མང་པོ་བྱས་པར་བརྟེན་སོ་སོའི་སྐད་དང་རིག་གཞུང་ཆ་ཚང་བ་ཞིག་ཤེས་ཀྱི་མེད། ལས་འཆར་དེའི་དྲ་ཚིགས་ཐོག་གདོད་མའི་མི་རིགས་ཀྱི་སྐད་རིགས་ཁག་མི་འདྲ་བ་རྣམས་སྒྲ་དག་པོ་སྟོན་ཚུལ་གསན་རྒྱུ་ཡོད་འདུག། ཡང Kado Muir ལགས་ནི་ང་ལི་ཡ་ཞེས་པའི་གདོད་མའི་སྐད་རིགས་སྐྱོན་སྟངས་དཔེ་སྟོན་གནང་མཁན་དེ་ཡིན་འདུག་ཁོང་གིས SBS ཀྱི NITV ལ་དེ་སྔར་ཨོ་སི་ཀྲི་ལི་ཡའི་ནང་གདོད་མའི་མི་རིགས་ཀྱི་སྐད་མི་འདྲ་བ་ཉིས་བརྒྱ་ལྷག་སྐྱོན་གྱི་ཡོད་ཀྱང་ད་ཆ་སྐད་རིགས་ཉི་ཤུ་ཙམ་ལས་གོ་རྒྱུ་མེད་པར་འགྲེལ་བརྗོད་གནང་ཡོད་འདུག།
Nations First Nations people here། ང་ཚོ་གདོད་མའི་མི་རིགས་བཙན་འཛུལ་བྱས་ནས་བཟུང་མི་འབོར་བརྒྱ་ཆ་དགུ་བཅུ་ཙམ་ཞིག་སྲོག་ཤོར་ཡོད་པས་སྐད་རིགས་བརྒྱ་ཆ་དགུ་བཅུ་ཙམ་ཡང་རྩ་གཏོར་དུ་འགྲོ་ཡོད། དེ་བཞིན་ཁོང་གིས་སྐད་ཡིག་ཉམས་པ་ཡིན་ན། འབྲེལ་ཡོད་མི་རིགས་ཀྱི་རིག་གཞུང་ལེགས་པར་མགོ་ཚོད་ཐུབ་པར་འགོག་རྐྱེན་བཟོ་གི་རེད་ཅེས་ཁོང་གིས་མུ་མཐུད་ནས་གསུངས་དོན།
If you learn a language གལ་ཏེ་སོ་སོའི་མི་རིགས་ཀྱི་སྐད་ཡིག་ཤེས་པ་ཡིན་ན། མི་རིགས་ཀྱི་ལོ་རྒྱུས་དང་ས་གཞི། མེས་པོ་རྣམས་དང་དམིགས་བསལ་གྱི་སྙིང་ཉེ་བའི་ཚོར་བ་ཞིག་སླེབས་ཐུབ་ངེས་རེད། ཡང་ཨ་ལི་རཱ་མཱ་རི་ལགས་ཀྱིས་གདོད་མའི་མི་ལོ་རྒན་པ་རྣམས་ཀྱིས་ལས་འཆར་དེའི་ཆེད་དུ་ཁག་འགན་བཞེས་གནང་ནས་སྐད་རིགས་ཉར་ཚགས་ཁོ་ན་མ་ཡིན་པར་གདོད་མའི་སྐད་རིགས་མི་འདྲ་བའི་བར་འདྲ་བའི་ཆ་ཡང་ཡོད་པ་ར་སྤྲོད་ཐུབ་ཡོད་ཅེས་ཁོང་གིས་གསུངས་དོན།

དཔེར་ན་གདོད་མའི་སྐད་རིགས་ཁག་འགའ་ཤས་ཤིག་གི་ནང་རྐང་པ་དང་ལག་པར་ཚིག་གཅིག་པ་བེད་སྤྱོད་བྱེད་ཀྱི་ཡོད་པར་དོ་སྣང་བྱུང། ཡང་མེལ་སྦུན་གཙུག་ལག་སློབ་གཉེར་ཁང་གི་སྐད་རིགས་ཀྱི་སློབ་དཔོན Nick Thieberger ལགས་ནི་ལས་འཆར་དེ་སྣེ་ཁྲིད་གནང་མཁན་ཡིན་པ་དང་ཁོང་གིས་གསུངས་དོན། ང་ཚོས་ལས་འཆར་དེ་གདོད་མའི་མི་རིགས་གཙོ་བོར་བཟུང་ནས་འཆར་སྒྲིག་བྱས་པ་ཞིག་རེད། དེར་བརྟེན་ང་ཚོས་གང་ཐུབ། ཨོ་སི་ཀྲི་ལི་ཡའི་གདོད་མའི་མི་རིགས་རྣམས་དང་མཉམ་འབྲེལ་དུ་སྐད་རིགས་མི་འདྲ་བ་རྒྱག་མཁན་རྣམས་མཉམ་ཞུགས་ལྷུག་པོ་བྱས་ཡོད། ལས་འཆར་དེ་ཡང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ཕྱི་ཟླ་བདུན་པའི་ནང་ཐོག་མར་འགོ་བཙུགས་ཡོད་ཀྱང། འདི་ལོའི NAIDOC གཟའ་འཁོར་དང་སྟབས་བསྟུན་ནས་བེད་སྤྱོད་བྱེད་སླ་བ་བཟོས་ཡོད་འདུག་ཡང་སློབ་དཔོན Thieberger ལགས་ཀྱིས་ཁོ་ཚོའི་དྲ་ཚིགས་ཐོག་སློབ་གྲྭའི་དགེ་རྒན་རྣམས་ཀྱིས་སློབ་ཁྲིད་ཆེད་བེད་སྤྱོད་གནང་ཆོག་པའི་མཐུན་རྐྱེན་སྦྱར་ཡོད་ཅེས་ཁོང་གིས་གསུངས་དོན།

ད་ལྟའི་ཆར་ལས་འཆར་དེའི་འོག་གདོད་མའི་སྐད་རིགས་ཁག་མི་འདྲ་བ་དྲུག་ཅུ་ཙམ་ཕྱོགས་བསྡུས་གནང་ཡོད་ཀྱང་མ་འོངས་པར་ལས་འཆར་དེ་རྒྱ་སྐྱེད་བཏང་ནས་སྐད་རིགས་ཁག་བརྒྱ་ཙམ་མཉམ་འཇུག་ཐུབ་པའི་རེ་བ་གནང་བཞིན་ཡོད་འདུག་གནས་ཚུལ་དེ་ནི SBS གི་གསར་འགོད་པ Stephanie Corsetti ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་ནན་བསྒྲིགས་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ།